སྐུ་གཟུགས་བཟང་པོ་ད་རེས་ཀྱི་ལས་རིམ་ཨིན་གསན་གནང་མི་ཡོང་ལུགས་སྐལ་བཟང་རྡོ་རྗེ་ངའི་ཁ་ཐུག་ལས་གཙོ་བོ་ཡེ་ཤུ་མ་ཤི་ཀ་ཡི་མཚན་ལུགས་བྱོན་པ་ལས་སོ་ཟེར་ཞུ་ནས་དང་ད་རེས་ཀྱི་ལས་རིམ་དེ་ཁྲིམས་འགལ་རྩུབ་སྤྱོད་དང་དྲ་ཐོག་དབང་བཙོང་གི་ངོ་སྐལ་གྱི་ཤུགས་ལས་ག་ཅི་ཡོད་དབྱིན་ན་མའོ་ལུང་ཏེང་གི་རེད་བ་ད་རེས་ཕྱི་རུ་གྱི་དོན་ཚན་དེ་མའོ་ལུང་ཏེང་གི་ལེན་སྤྱི་ཚོགས་ཀྱི་གཉེན་པོ་སུ་ཡས་ཇོ་ཡི་སྐོར་ལས་ཨིན་ལོ་ངོ་དག་པ་གཅིག་གི་ཧེ་མ། ཁྱིམ་མཚོ་ལྕགས་དབུས་དང་སྲུང་སྐྱོབ་ཀྱི་ས་གནས་པའི་ཡོལ་སྙི་མས་ལོ་ངོ་བརྒྱ་འཁོར་ལས་མ་དེ་ཚོ་ན་རྩ་སྟེང་གི་སྐྱབས་གནས་པའི་དོན་ནུ་ཁྱིམ་མཚོ་ངན་སྲུང་ཅན་གྱི་གནས་ཁང་པའི་ལག་ལེན་ཐབས་དེ་དུ་ཨིན་རུ་ད་རེ་བེའུ་ད་ག་ར་སོ་སོ་འཇུ་སོ་ནུ་ང་བཅས་ཨ་ལོ་ཚོ་ངེད་སྐྱོབ་མེད་པའི་རྣམ་པ་སྣ་ཚོགས་ཀྱི་བདེན་པ་དང་རྫུན་མ། ཚུར་ལུས་སྟོད་སྨད་བདེ་མཚུངས་ཨ་ལོ་ཚུལ་སེམས་ཀྱི་འདོན་རྟ་འགྲན་བསྡུར་སྨྱོ་འབོག་སོགས་དབྱེ་མེད་ཚུལ་ཁྲིམས་ཚད་མེད་པ་ཅན་ང་ཆེ་རའི་སྤྱི་ཚོགས་འདི་མགོ་འཐོམ་བདུན་ནི་གནས་སྟངས་ན་ལུ་གཡུ་སྐུ་དོ་གསུམ་དབྱིན་ཨ་ནི་སྤྱི་ཚོགས་ཀྱི་བསླབ་མས་ཆོས་རའི་སེམས་འདི་ཚད་གཞི་སྤྱི་དབྱིན་ཨ་ནི་སྤྱི་ཚོགས་ཀྱི་བསླབ་མས་ཆོས་ལུགས་དགའ་སྤྱི་སྦེལ་ཀོབ་དབྱིན་ན་དགའ་དབྱིན་ཨ་བསླབ་མི་མི་ང་ཆེ་རའི་སྤྱི་ཚོགས་ཀྱི་དམིགས་འདུན་རྩ་ཚིག་ཚུལ་འདི་ལས་གཞོམ་དབྱིན་པ་ཅན་སྦེལ་ད་ཟས་མི་ཟུམ་ཨིན་པས་ཡ་ཅིན་ཆོས་ལུགས་དགའ་སྤྲོ་འབྱུང་བ་ཅིན་པེ་ནི་ང་ཅ་རེའི་གསུང་དེབ་ན་ལེ་ང་ཅེ་ལུ་གསུམ་མེ་ག་ཅི་ཅི་མ་ཀྲའུ་ཆི་བེ་གོ་དི་སྦེ་བ་ལེ་བརྟེན་ང་ཅེ་གེ་གཞན་རྩོམ་གི་འཇུ་ཚིན་དེ་ལུ་དམ་ཁ་ཆབ་ཡིན་ཡ་ན་གསུང་དེབ་ན་ལེ་ཨིན་པ་ཅིན་ང་དེ་པ་ཀེ་ནི་ཡ་ན་གསུང་དེབ་ན་ལེ་མེན་པ་ཅིན་དེ་ཚུ་ང་གི་དོན་ལུ་མེན་ཆོས་གི་ཚུལ་ཁྲིམས་གི་སྙོན་པོ་ཚུ། ཚུལ་མིན་གྱི་འཇིག་རྟེན་ན་ལས་དགའ་དད་པའི་སྲུང་སྐྱོབ་བེའུ་མོ་ཁྱོད་ཀྱིས་ཁྱོད་ར་ཡི་སེམས་འདི་དགའ་དད་པའི་སྲུང་སྐྱོབ་བེ་ནི་མོ་ཁྱོད་ཀྱིས་ཁྱོད་ར་ཡི་ཨ་ལོ་དང་ཁྱོད་ར་ཡི་ཚ་བོ་ཚ་མོ་ཚུལ་ཡི་སེམས་དགའ་དད་པའི་སྲུང་སྐྱོབ་བེ་ནི་མོ་ང་ཅག་ར་ཡི་གསུང་དེབ་ན་ལས་འཕྲིན་བཟང་མཆིས་འདུག་རྨི་རབས་འཇུག་གི་ཕོ་སྐད་དང་ཨམ་སོ་ཚུལ་ཡི་འདོན་ལུགས་ཨ་ནི་རྒྱུ་སྐར་ན་འདོན་མི་དེ།

འཁོར་ལོ་སྒྲུབ་པའི་སྒོ་ནས་བསྟོད་པ་ཕུལ། ཨ་ནེ་མའོ་ལུང་བསྟན་གྱི་ཡིག་རྒྱུགས་ལེ་ཚན་ནང་ཚུལ་ཁྲིམས་ཀྱི་འགན་འཁུར་གྱི་དྲི་བ་ཚུལ་ཡི་ལན་ཚུལ་ཡིན་པས་སྤྱི་ཚོགས་གནའ་ལུགས་གནའ་མི་ཡིན་ས་མི་ཁྲིམས་འགལ་དང་རྩུབ་སྤྱོད་ཚུལ་འདི་ན་ག་ཅི་བས་ཡོད་ཨི་ན་མོ་འདི་ན་ག་ཅི་བས་གནའ་མི་ས་མི་མ་རུང་པ་ཡོད་ཨི་ན་མོ་འདི་ན་ག་ཅི་བས་གནའ་མི་ས་མི་ཁྲིམས་དང་མ་ལྡན་པ་ཡོད་ཨི་ན་མོ་འདི་ན་ཚུལ་ཁྲིམས་ཀྱི་འགན་འཁུར་གྱི་གནད་དོན་ཚུལ་སྐོར་བྱ།

རིག་ཚན་གྱི་ག་སྤྱི་མཚན་ཉིད་ཀྱི་ཨི་པགས་ཀྱི་ང་རྒྱལ་ཨ་པགས་ཀྱི་ང་དགའ་བདེ་བའི་བཟོ་ཡི་དེ་ཚོའི་ང་རྒྱལ་འགན་ཁུར་མིན་དེ་སྤྱི་ཚོགས་འདི་ན་ང་ཅའི་སྡོད་ས་ཡི་སྤྱི་ཚོགས་ཨི་མེ་མི་སེ་མ་ཧྲོ་གཅིག་གི་བསླབ་མའི་ཆོས་ར་ཡི་བེ་མི་ལ་ཚུ་ལུ་ཆོས་ཀྱི་འགན་ཁུར་མིན་ཟེར་བ་ཨི་མེ་སྐྱོན་ཆོས་ཀྱི་བཞེད་ཆས་སྤྱད་པའི་སྐབས་ལུ་གན་ཁྲི་དང་ཚུལ་ཁྲིམས་ཀྱི་དམ་ཁ་ཚུ་ཅམ་མར་སྟོབས་ཨི་མེ། མའོ་ལུང་བསྟན་བཅུ་བཞི་གི་མདུན་ན་ཁྲིའུ་དག་འཛམ་གླིང་བྱུང་རབས་འདས་པའི་ལོ་རྒྱུས་ཀྱི་དུས་མཐའ་མའི་སྐབས་ལུགས་གཙོ་བོ་དཀོན་མཆོག་གི་ཕོ་རྒན་དང་ཨམ་སོ་མཚོ་ལུགས་དཀོན་མཆོག་གི་ཞལ་ཆད་ཅན་ནི་དོན་ལུགས་སྲུང་མས་དཀོན་མཆོག་ལུགས་ཚུལ་ཁྲིམས་དང་ལྡན་པའི་ཚད་གཞི་དང་ཁོ་ཡི་མཇུག་མཐའ་མའི་ཞལ་ཆད་ཅན་ནི་ལུགས་གནད་དོན་ཚུགས་ཡོད་ག་མོ་ཁོ་གི་མཛད་པའི་གསུང་དེབ་ན་ང་ཅི་ལུགས་སྲུང་མས། སྐྱོན་བརྗོད་ཀྱི་ཁྲིམས་ལུགས་འདི་ཚུལ་ཁྲིམས་ཀྱི་གནད་དོན་དང་ལྡན་པའི་ཚད་གཞིའི་གྱི་ཞལ་ཆད་ཅན་ནི་ཡིན་པས་ཡེ་ཤུའི་གཏད་རབས་ཡ་ཀོབ་ཡེ་ཤུའི་ཕོ་གྷིམ་གྱི་ཨ་ནི་ཨ་ནི་བའི་གསུང་ནོ། ཡ་ཀོབ་གཉིས་ཀྱི་ཁྱུང་གཉིས་ཐར་པའི་བཀའ་ཁྲིམས་བཞིན་དུ་ཁྲིམས་ཐག་བཅད་མི་གཟུམ་ཁྱོད་ཡང་གཏམ་བསླབ་གོ་ལ་ཡ་དེ་གཟུམ་འབེག་གོ་སྐྱོན་བརྗོད་ཀྱི་བཀའ་ཁྲིམས་ག་ཨ་ར་ཐར་པའི་བཀའ་ཁྲིམས་ཨིན་ཨ་ན་ལུ་པས་དག་པ་ཅི་འདུག་བཀའ་སློབ་དྲི་བ་འདི་དེབ་ཐོན། ཁྱེད་ཅིག་གིས་བཅུ་གསུངས་ཁྱོད་ཀྱིས་སྲོག་གཅོད་མ་པས་དེའི་ཚེ་སྲོག་གི་དམ་པ་ཚུལ་མིན་ཉམས་རྒྱུན་འཁྱོངས་བེའུ་དབྱིན་མས་བཀའ་སློབ་བདུན་པ་དེ་དེབ་ཐུན་ཁྱེད་ཅིག་གིས་བཅུ་བཞི་ཁྱོད་ཀྱིས་ལོ་གཡེམ་མ་པས་དེ་གི་བཟའ་ཚང་གི་ལུགས་སྲོལ་ཚུལ་ལུགས་སྲུང་སྐྱོབ་བེའུ་དབྱིན་བཀའ་སློབ་བརྒྱད་པ་དེ་ཁྱོད་ཀྱིས་ཨའུ་མ་ཀུ་དེ་གིས་ང་ཅཱ་ར་ཡི་རྒྱུ་ནོར་དང་ང་ཅཱ་ར་ཡི།

སྐྱོན་ཆོས་ཀྱི་བཀའ་ཁྲིམས་ཚུལ་ལྡན་པ་ཡིན་དེ་ཚུལ་གྱིས་ང་བྱེད་ལུགས་དྲན་གསོ་བེའུ་ཡིན་པས་ཨ་ནི་བཀའ་ཁྲིམས་འདི་ཐར་པི་བཀའ་ཁྲིམས་ཡང་ན་བཀའ་ཁྲིམས་ཚུལ་གྱིས་ང་བྱེད་ལུགས་རང་དབང་ཐོབ་ཨི་མེད་ང་བྱེད་ར་ཡི་ཉིན་མེད་པི་དོན་ལུགས་གནང་ནུ་དེ་བེའུ་ད་སྤྱི་ཚོགས་ཀྱི་ག་ཅི་པས་སྐྱོན་ཆོས་ཀྱི་བཀའ་ཁྲིམས་ལུ་ཁས་མ་ལེན་ཨི་ན་ད་ང་བྱེད་ལྷ་བརྒལ་མའོ་ལུང་བསྟན་བཅུ་གཅིག་གི་བཅུ་དགུ་དེ་ལས་གཞན་ཁམས་ནང་ན་སྐྱོན་ཆོས་ཀྱི། མཆོད་ཁང་དེའི་སྒོ་ཕྱིའི་ཚེ་མཆོད་ཁང་ནང་ན་ཁོ་ཡི་ཞལ་ཆད་སྒྲོམ་འདི་བྱད་ཁ་རྣམས་མེད་དེ་ལས་དེ་ཁར་གློག་ཆུ་དང་སུང་སྒྲ་དང་འབྲུ་སྒྲ་དང་ས་ཡོམ་དང་སེའུ་བོང་ཚུགས་བྱུང་ཡིན་ཁོ་ཡི་ཞལ་ཆད་སྒྲོམ་ཟེར་མི་འདི་ག་ཅི་ཡིན་ནམ་མོ་གསུང་རབ་ན་ང་བྱེད་ལུགས་གསུམ་མེད་སྐྱོན་ཆོས་ཀྱི་མོ་ཤ་ལུ་འཛམ་གླིང་ན་གྱི་གནས་ཁང་བཟོ་ནི་ལུགས་བཀའ་གནང་ནུ་ཞལ་ཆད་སྒྲོམ་ན་ལུགས་གཙོ་བོ་སྐྱོན་ཆོས་ཀྱི་བཀའ་ཁྲིམས་དང། ཞལ་ཕྱེ་སྒྲོམ་འདི་ཡང་དམ་པའི་གནས་ཁང་ནང་ན་བཞག་ཡོད་ཨེ་མེད་སྐྱོན་ཆོས་ཀྱི་ཞལ་ཕྱེ་སྒྲོམ་འདི་ན་ཁོ་ཡི་བཀའ་ཁྲིམས་ཚུགས་ཡོད་ཨེ་མེད་བཀའ་སློབ་བཅུ་ཐམ་འདི་ཞལ་ཕྱེ་སྒྲོམ་གྱི་འོག་ལུགས་བཙུགས་བཞག་ཡོད་ཨིན་སྐྱོན་ཆོས་ཀྱི་གཟི་བརྗིད་ཚུགས་བཀའ་ཁྲིམས་གོང་ཀླད་པའི་གསལ་སྒྲ་འཛེབ་ཨེ་མེད་ལོ་རྒྱུས་སོ་སོ་ན་སྦེ་བ་ཅིན་སྐྱོན་ཆོས་ཀྱི་འགལ་ཁྲི་འདི་བཀའ་ཁྲིམས་གོང་ལུགས་དང་ཁུག་གིས་ཁོ་ཡི་མི་སེར་ཚུགས་ལུགས་ཁུག་གིས་འགལ་ཁྲི་གོང་ཀླད་པའི། གསུང་འཕྲིན་མཛད་དབྱིན་མེ་དྷི་པི་ཝུ་ལའི་སྐྱོན་ཆོས་ཀྱི་བཀའ་ཁྲིམས་འདི་ཁོ་གི་རྒྱལ་ཁྲི་དང་རྒྱལ་ཁབ་ཀྱི་གཞི་རྟེན་དབྱིན་མེ་སྐྱོན་ཆོས་ཀྱི་ང་ཅེ་ལུ་ཁོ་ཡི་བཀའ་ཁྲིམས་བཞག་ཟེ་བསྐྱོད་བྱ་རྣམས་མེ་ཞེ་ཆེ་ཅེ་ནི་དང་བཀའ་ཁྲིམས་ཚུ་གསུང་རབ་ཀྱི་ཆ་ཤས་དབྱིན་མེ་ཡང་ཅིན་ཆོས་ཀྱི་ཨི་ཧྲུའི་གསུང་རབ་ལུ་ཁེ་ལིན་བི་ནི་དབྱིན་པ་ཅིན་ཆོས་ཡང་བཀའ་ཁྲིམས་ལུ་ཁེ་ལིན་དབྱིན་རྟ་མེ་ཡང་ན་སྐྱོན་ཆོས་ཀྱི་ཁོ་ཡི་བཀའ་ཁྲིམས་ཚུ་ལུ་སོགས་ཚུ་བ་ཅིན་ཨི་ཧྲུ་ཤ་མི་གོ་ནི་དབྱིན་མེ། གསུང་དེབ་དཀོན་མཆོག་གི་གསུང་འཕྲིན་ནམ་ཡང་འགྱུར་བ་མེདཔ་ཨིན་ཟེར་གསུངམ་མས་སྡིག་པའི་རྣམ་སྨིན་འདི་འཆི་བ་ཨིན་ཡང་ཅིན་དཀོན་མཆོག་གི་བཀའ་ཁྲིམས་ཚུ་སོར་བཏུབ་པ་ཅིན་ག་ཅི་སྦེ་ཡེ་ཤུ་ཁྲམ་ཤིང་གུ་གཤགས་དགོཔ་ཨིན་ན་ཨ་ནི་འདི་ག་ཅིམ་ཟེར་ན་ང་བཅས་ཚུ་གིས་དཀོན་མཆོག་གི་བཀའ་ཁྲིམས་ཉམས་ནི་འདི་གིས་ཨིན་མས། དང་པ་ཡོ་ཧ་ནན་གསུམ་གྱི་ཕྱི་ན་ལུ་དིག་པ་བི་མི་དེ་ག་ཡིན་རུ་བཀའ་ཁྲིམས་དེ་རྒྱལ་བའི་ལག་ཡིན་ག་ཅིམ་ཟན་དིག་པ་དེ་བཀའ་ཁྲིམས་དང་མ་མཐུན་པའི་ལག་ཡིན་སྔགས་ཀྱི་སྡེ་པས་མི་ནོ་འོང་ག་ཅི་ཅི་ཨ་ཨུ་ཀུ་ནི་དེ་དིག་པ་ཡིན་སྔགས་ཀྱི་ག་ཅི་མནོ་བསམ་བཏང་རུ་ཁྱེད་མིས་དེ་བེའུ་ལས་དིག་པ་དེ་སྔགས་ཀྱི་སེམས་ནང་ན་ལས་ང་རང་གི་ག་ཅི། སྣོད་དམིགས་འདི་ཨིན་སྐྱོན་ཆོས་ཀྱི་བཀའ་ཁྲིམས་འདི་སྔགས་ཀྱི་སྣོད་དམིགས་ལས་བུམ་སོ་གཅིག་ཨིན་ཨ་ན་ལུགས་གསུང་ལྡེབ་ཀྱི་སྡིག་པའི་ངེས་ཚིག་འདི་སྡིག་པ་འདི་སྐྱོན་ཆོས་ཀྱི་བཀའ་ཁྲིམས་ལུགས་ཁས་ལེན་ལེ་རྒྱལ་མེ་དབྱིངས་ལས་སྐྱོན་ཆོས་ཀྱི་བཀའ་ཁྲིམས་འདི་རང་དབང་ཐོབ་ནི་ཡིད་ལམ་དང་དགའ་སྐྱིད་ངོ་མ་ཨིན་སྐྱོན་ཆོས་ཀྱི་བཀའ་ཁྲིམས་ཀྱི་ང་རྒྱལ་ར་ཡི་འདོད་ཐང་ཚུ་ག་གཅིག་གི་ང་རྒྱལ་ལུ་མེ་བཏང་མིན་ལས་སྲུང་སྐྱོབ་མཛད་ཨིན་མ་གཞི་བཀའ་པ་ལ་ལུགས་ཀྱི། སླབ་ནུག་ང་བཅས་ཀྱིས་དཀོན་མཆོག་གི་བཀའ་ཁྲིམས་ཚུའི་སྐོར་ལས་ང་བཅས་ཀྱི་ཆོས་ཚོགས་ནང་ལུ་ཆོས་བཤད་ནི་མེད་ང་བཅས་ཀྱིས་ཁོ་ཡི་བྱམས་བརྩེའི་སྐོར་ལས་ཆོས་བཤདཔ་ཨིན་དེ་ཡང་དེ་ཚུ་ཡང་མ་འདྲཝ་གཉིས་བཟུམ་ཅིག་ཨིན་མས་བྱམས་བརྩེ་འདི་གིས་ཨ་རྟག་རང་བཀའ་ཉན་ནི་ལུ་འགོ་ཁྲིད་འབདཝ་ཨིན་བྱམས་བརྩེ་གིས་ཁྱོད་ལུ་ཉན་ཁུ་མ་བཏབ་མི་ལུ་མི་འབྱུང་དེ་གིས་ཁྱོད་ཀྱིས་དཀོན་མཆོག་གི་བཀའ་སློབ་ཚུ་བཞག་ཚུགས་མི་ལུ་བྱུང་ཡོ་ཧ་ནན་བཅུ་བཞི་གི་བཅོ་ལྔ།

སྲུང་སྐྱོབ་མཛད་གནང་ཡི་ང་གི་བཀའ་ཉན་མི་ག་ར་གིས་ཐར་པ་མི་ཐོབ་མ་ཤི་ཀ་གིས་ང་བཅས་ཀྱི་དོན་ལུ་ཁྲམ་ཤིང་གུ་ལས་སྦེ་ཐར་པའི་རྒྱལ་ཁ་ཐོབ་ནུག་ཨིན་རུང་གལ་སྲིད་ང་ཁྲམ་ཤིང་གུ་འོངམ་ད་ང་གི་བཀའ་ཉན་མི་འདི་ང་ལུ་སྲུང་སྐྱོབ་མཛད་ཡི་ཟེར་བའི་བདེན་རྟགས་ཅིག་ཨིན་མས་དང་པ་ཡོ་ཧ་ནན་གཉིས་ཀྱི། གསུམ་དང་བཞི་དགའ་ལྡེམ་གཅིག་པའི་ཁོག་ཡིག་བཀའ་ལུ་ང་བྱེད་ཀྱི་གནས་པ་ཕྱིན་ངེས་པར་དུ་ང་བྱེད་ཀྱི་ཁོག་ངོ་བཞེས་ཚུགས་ཡོ་ཧ་ནན་གྱི་སུམ་སྨད་ང་བྱེད་སྐྱོན་ཆོག་ལུ་ངོ་བཞེས་ཟེར་ཨ་ན་ལུ་དན་ཁུང་སྐད་གཉིས་ཡོད་ཨི་མེད་ཨ་ན་ལུ་དན་ཁུང་སྐད་གཉིས་འདུག་ང་བྱེད་ཚུ་ད་རུ་ལོག་མ་ཤི་ཀ་པི་དད་པ་བེད་མི་ལུ་སྐད་གཉིས་ཨི་མེད་ང་བྱེད་མ་ཤི་ཀ་པ་ངོ་མ་ཨིན། ཁོང་ག་ཨིན་རུང་ང་གིས་ཁོ་ངོ་ཤེས་ཡི་ཟེར་སླབ་བཞིན་ལས་ཁོ་གི་བཀའ་ལུ་མ་གནས་པ་ཅིན་ཁོ་གིས་ཤོབ་སླབ་མ་ཚད་ཁོ་གི་བཀའ་ནང་ན་བདེན་པ་མེད་ག་ཨིན་རུང་ཁྱོད་ལུ་ག་གིས་སླབ་མས་ག་དཀོན་མཆོག་གི་བཀའ་ཁྲིམས་ཚུ་རྫོགས་སོ་ཡི་བཀའ་ཁྲིམས་བཅུ་པ་ལུ་མནོ་བསམ་གཏངམ་བཤད་འདི་དེ་ཚུ་ཞལ་ཆད་རྙིངམ་གི་ཆ་ཤས་ཨིན་མས་འདི་ཞལ་ཆད་གསརཔ་ནང་ལས་མེན་དེ་ནང་ལས་གསུང་རབ་ཕྱེད་ཀ་རྐྱངམ་ཅིག་སྟོན་མས་དེ་ཡང་ང་བཅས་ཀྱིས་ཚིགས་བཅད་ལྷབ་མི་ཚུ་ཞལ་ཆད་གསརཔ་ནང་ཐོབ། ཟེར་བརྗེད་སོང་ནུག་དཀོན་མཆོག་གིས་ཞལ་ཆད་གསརཔ་ནང་ང་བཅས་ལུ་གསུངས་མས་དཀོན་མཆོག་གི་བཀའ་ཁྲིམས་ཚུ་རྫོགས་མི་འགྱོ་དཀོན་མཆོག་གི་བཀའ་ཁྲིམས་འདི་རང་དབང་ཐར་པའི་བཀའ་ཁྲིམས་ཨིན་ཨིན་རུང་མི་ལ་ལུ་གཅིག་གིས་སླབ་མས་ང་བཅས་ཚུ་དཀོན་མཆོག་གི་བཀའ་ཁྲིམས་ཚུ་བཞག་མི་དགོ་ག་ཅིམ་ཟེར་ན་ང་བཅས་ཚུ་ཐུགས་རྗེ་ལས་སྦེ་སྲོག་སྐྱོབ་མཛད་ཡི་ཐུགས་རྗེ་དང་བཀའ་ཁྲིམས་འདི་མ་མཐུན་པའི། བསམ་ཚུལ་ཚུགས་མེད་རྒྱལ་སྲིད་ཆོས་ལུགས་ཐུགས་རྗེ་ལས་སྲོག་ཆགས་མཛེས་པ་དང་ཆོས་ཀྱི་སྐྱོན་ཕྱོགས་ཀྱི་བཀའ་ཁྲིམས་ལུགས་མ་ཉན་པར་སྲོག་ཆགས་མཛེས་འོང་ཡ་ཡང་ན་ཆོས་ཀྱི་སྐྱོན་ཕྱོགས་ཀྱི་བཀའ་ཁྲིམས་ཚུར་སླེབས་པའི་སྲོག་ཆགས་མཛེས་ཡི་ད་ཆོས་ཀྱི་དྲི་འོང་སྐྱོན་ཕྱོགས་ཀྱི་བཀའ་ཁྲིམས་ལུགས་ལ་རྒན་དགའ་ཆེན་མོ་དང་པ་ཐར་པ་དགའ་ར་ཐུགས་རྗེ་ལས་དབྱིན

ཆོས་ཀྱི་སྐྱོན་མཆོག་གི་བཀའ་ཁྲིམས་ལུགས་མ་ངེས་པ་བྱིན་དེ་ཚུར་བརྡེག་པ་ཡིན་དེ་བེའུ་ལས་བཀའ་ཁྲིམས་ཀྱི་ལག་རྒྱན་འདི་བརྡེག་པ་གསལ་རི་རི་བས་དབྱེ་བ་ཕྱིན་ནི་ལུགས་དབྱེ་མས་བདེན་པ་དང་རྫུས་བ་དགའ་ཕྱི་དབྱེ་ན་བཀའ་ཁྲིམས་ཀྱི་སྲུང་མས་དེ་ལས་ཐུགས་རྗེའི་ལག་རྒྱན་དགའ་ཕྱི་དབྱེ་ན་དབྱེ་བས་སྲིད་པ་གཉིས་ཀྱི་བརྒྱད་དང་དགུ་ན་དགའ་ཁྲིམས་ཟིན་རྒྱས་པ་ལས་རྟེན་འདི།

སྐྱབས་མཛད་པ་ཅི་སྔ་གི་སྐྱོན་ཆོས་ཀྱི་བཀའ་ཁྲིམས་འདི་ལུགས་བཀའ་མ་ཉན་མི་ཡིན་ན་རོ་མ་པ་གསུམ་གྱི་སུམ་བཅུ་སོགས་ཀྱིས་ང་རྒྱལ་བདེ་པ་ལས་དེང་གི་བཀའ་ཁྲིམས་འདི་ལུགས་འབྱུང་ཁུངས་མི་བཟོ་ནི་ཡིན་ན་དེ་བས་རྩ་ལས་མིན་ཉིད་པ་བེའུ་ལས་ང་རྒྱལ་གྱི་བཀའ་ཁྲིམས་བཟོ་ཡིན་སྐྱོན་ཆོས་ཀྱི་ཐུགས་རྗེ་གི་བཀའ་ཁྲིམས་ལུགས་ཆ་ནི་མི་ཡིན་ཟེར་ང་རྒྱལ་ལུགས་གསུམ་མེད་ཀ་སྐྱོན་ཆོས་ཀྱི་ཐུགས་རྗེ་གི་སྐྱོན་ཆོས་ཀྱི་ང་རྒྱལ་གྱི་བཀའ་ཁྲིམས་ལུགས་མ་ཉན་ཟེར།

སྔགས་ཀྱི་བཅུ་བདུན་ན་སྲུང་མས་ང་འདི་ན་བཀའ་ཁྲིམས་དང་ལུང་སྟོན་པ་ཚུ་མེད་པར་བཏང་བ་འོང་ནོ་ཟེ་ནོ་བསམ་མ་བཏང་མེད་པར་བཏང་བ་པའི་སྔགས་ཀྱི་མ་འོང་འབྲུ་བ་ར་འོང་དབྱིན་ཨི་ཧྲུག་གི་བཀའ་ཁྲིམས་ལུ་མེད་བཏང་ནི་བྱོན་བྱོན་མེད་མེད་ཁོ་གསོན་པི་བཀའ་ཁྲིམས་ཨི་མེད་དེ་ལས་ཨི་ཧྲུག་མ་ཤི་ཀ་ལུ་ཀ་ཉེ་ནུ། ཁོ་གིས་བཀའ་བསྒྲུབས་ནོ་བཀའ་ཁྲིམས་ཀྱི་ང་ཆེ་གོ་མི་ལུ་སེལ་དྲ་བེའུ་དབྱིན་བཀའ་ཁྲིམས་ཀྱི་ང་དགའ་ཨི་ན་ཡི་སེལ་དྲ་བེའུ་དབྱིན་མེ། ང་གིས་ཨ་ནི་བཀའ་ལུ་ཚའི་རྗེས་ནི་མི་གལ་སྲིད་ང་ཡེ་ཤུ་མ་ཤི་ཀ་བེ་སར་འོང་ད་གལ་སྲིད་ག་གི་ཁོ་ཡི་བཀའ་ཁྲིམས་ལུ་ཏའུ་ད་ང་གི་སྐྱོན་མཆོག་གི་བཀའ་ཁྲིམས་ཀྱི་ངོ་རྒྱོལ་ན་འདོད་ནུ་ཟེར་ཧ་གོ་ཡི་ང་ཅེ་གི་ཁྲིམས་ལུ་ལུ་ཏའུ་ད་ང་གི་ང་རང་ལུ་ཆོས་མཛད་སྡིག་ཆེན་པའི་ཐོག་མས་སྔར་གྱི་རྫུན་མ་བསླབས་ཏེ་སྡོད་དོ་དབྱིན་པས་རྒྱལ་སྲིད་ང་ར་ཨ་ནི་རྟའུ་དག་ང་ར་ཡི་སེམས་ཤུགས་མེད་དབྱིན་ཤུགས་སྦེ་ས་སོང་ཏེ་ཁོ་གི་ཅམ་ཅི་ང་ལུ་སོགས་ཁྱབ་བརྩེ་གནང་འོང་ཟེ་ཧ་གོ་ཡི་ངའི་སེམས་ཤི་མི་དང་ཉམས་འཇུག་འཇོག་དབྱིན་ང་གི་དུས་ཚོད་ལུ་རྟའུ་དག་རྒྱལ་སྲིད་ང་ལུ་སེམས་ཚབ་ཚབ།

གཙོ་བོ་སྐྱོན་ཆོས་ཀྱི་དཔང་བཞག་འདི་བདེན་པ་ཡུད་སྙམ་ཆོས་ལུགས་རིག་པ་སྣང་བ་སྐྱོན་ཆོས་ཀྱི་བཀའ་ཁྲིམས་བགྱིས་པས་ང་ཅེ་རེ་ཡི་མི་ཚེ་ཡང་བསྒྱུར་བཅོས་བྱུང་གལ་སྲིད་ང་ཅེ་ཀྱི་བཀའ་ཁྲིམས་ལུགས་ལྟ་བུ་དག་དེ་ལུགས་གཙང་མ་བས་ཧ་གོ་ཡི་དེ་ཚོ་འགྱུར་བ་མིན་པས་དེ་ཚོ་རྒྱུད་བསྟན་པའི་འོང་འོང་ཟེར་གལ་སྲིད་ང་ཅེ་ཀྱི་ལྷ་བདག་བཀའ་ཁྲིམས་ཚོ་བསྒྱུར་བཅོས་བཟོ་མི་ཚུགས་ཟེར་ཨི་མེད་ཨ་ནི་གི་བས་ང་ཅེ་བཀའ་ཉེར་ན་བཙུན་ང་ཅེ་ལུགས་ཉུལ་འཁོར་དང་སྐྱབས་རྫིག་མི། སྒོ་བཙུགས་ང་བཅས་ཀྱི་ཧ་གོ་ཡི་ཨ་ནི་བཀའ་ཁྲིམས་ཡང་དག་པ་ང་བཅས་ལུགས་ཡེ་ཤུ་ཡི་སྐུ་འདུས་ལུགས་མཐུན་འདི་ང་གི་ཞུ་ཡི་ཡེ་ཤུ་ང་གི་སེམས་སྡུག་བསྔལ་ནང་དབྱིན་དགའ་ཁྱིམ་ཟན་ང་ར་ཡི་དིག་པ་གི་བས་ངེད་ཀྱི་སེམས་ཤི་འདི་ཡུལ་ང་རྒྱལ་ཆོས་ཀྱི་བཀའ་ལུགས་མ་ཉན་བདེན་ལས་ཆོས་ལུགས་ཐུགས་ཕམ་བཅུའི་ཡེ་ཤུ་ང་ལུགས་བཤགས་པ་ན་ང་ལུགས་བཟོད་པ་བཞེས་ན་ང་ཡང་ཆོས་དང་མཉམ་རྣམ་འབྱོན་ན་རྩེ་ཡི་ཡེ་ཤུ། ཁྱོད་ཀྱི་བཀའ་ཁྲིམས་ལུ་གནས་ཏེ་ཕྱག་ཕྱི་ཞུ་འོང། ང་ཡང་ཁྱོད་དང་མཉམ་རྣམ་བརྗོད་ན་རྩེ་ཡི་ཡེ་ཤུ་ཅི་གསུང་བཀའ་བཞིན་བསྒྲུབ་ནི་མཛད་ན་ཁྱོད་ཡང་ཐུགས་རྗེ་འདི་ནང་སྡོད་ནི་དང་དཀོན་མཆོག་གི་བཀའ་ཁྲིམས་ཚུ་བཀའ་ལུ་གནས་ནི་ལུ་དགའ་འོང་གམ་ཁྱོད་ཀྱི་མི་ཚེ་འདི་ཡེ་ཤུ་མ་ཤི་ཀ་ལུ་ཕུལ་ཏེ་སྡོད་ནི་ལུ་ཁྱོད་དགའ་འོང་ག་ད་རེ་ཡང་ན་ཁྱོད་ཡང་ཁོ་ཡི་གདན་འདྲེན་ཞུ་མི་ལུ་ཁས་ལེན་འབད་བ་ཅིན་ཁོ་ཡི་ཐུགས་རྗེ་ཁོ་གི་བཀའ་ཁྲིམས་འདི་ཚུ་ལུ་ཅི་གསུང་བཀའ་བསྒྲུབ་ནི་ལུ།